ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དགུ་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་ནི། རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པ་ལ་བརྟེན་ནས། རྒྱ་གར་གྱི་སྐུ་ཚབ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ལ་ད་ལོ་ཡང་མཉམ་ཞུགས་གནང་མེད་པ་རེད་ཅེས་རྒྱ་གར་གྱི་ཉམས་ཞིབ་པ་ཚོ་གིས་ངོས་འཛིན་བྱེད་ཀྱི་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང།

མགྲོན་འབོད་བྱས་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རང་འདོད་དང་ཨུ་ཚུགས་ཀྱི་སྒོ་ནས་འབད་བརྩོན་ཆེན་པོ་བྱེད་བཞིན་ཡོད་པ་རེད། རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་བཙུགས་ནས་ལོ་ངོ་བཅུ་འཁོར་བའི་གི་དགའ་སྟོན་ཚོགས་འདུ་འཚོགས་ཡོད་ཀྱང། དེ་ལ་རྒྱ་གར་གི་སྐུ་ཚབ་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་བདུན་དང་བཅུ་དགུ་བཅས་སུ་མཉམ་ཞུགས་མ་གནང་བ་བཞིན་ད་ལོ་ཡང་མཉམ་ཞུགས་གནང་མེད་པ་མ་ཟད། རྒྱ་ནག་གིས་པ་ཀི་སི་ཐན་དང་རྒྱ་ནག་གི་དཔལ་འབྱོར་ཚོང་ལམ་གི་ཐོག་ལ་ཨ་སྒོར་ཐེར་འབུམ་དྲུག་ཅུ་འགྲོ་སོང་བཏང་ནས་ཀ་ཤི་མིར་གྱི་ས་ཁོངས་སུ་འཛུགས་སྐྲུན་ལས་འཆར་སྤེལ་ཡོད་པས། རྒྱ་གར་རྒྱལ་ས་ལྡི་ལི་ནང་ཡོད་པའི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་གི་ཉམས་ཞིབ་པ་མཱེ་ཀི་ཀཱ་ལགས་ཀྱིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེས

རྒྱལ་ཁབ་དེ་གཉིས་གཉིས་ཀྱིས་ས་ཁོངས་དེ་ཁྲིམས་འགལ་གྱི་ཐོག་ནས་བདག་པོ་བརྒྱབ་ཡོད་པ་དང། རྒྱ་གར་གྲོས་ཚོགས་ཀྱིས་ཀྱང་རྒྱ་གར་གཞུང་གི་ལངས་ཕྱོགས་དེ་བསྐྱར་དུ་འཛིན་དགོས་པའི་གི་གྲོས་ཆོད་བཞག་ཡོད་པ་སོགས་མདོར་ན། རྒྱ་གར་རྒྱལ་ཁབ་ཀྱི་བདག་དབང་དང་ས་ཁོངས་ཀྱི་བདག་དབང་ལ་འབྲེལ་བ་ཡོད་པ་ལ་བརྟེན་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ཐད་ལ་རྒྱ་གར་གྱིས་སྔ་ཕྱི་བར་གསུམ་དུ་ཁ་གཏད་གནང་གི་ཡོད་པ་རེད། མ་ཟད་མ་འོངས་པ་ལ་ཡང་རྒྱ་གར་གྱི་ལངས་ཕྱོགས་ལ་འགྱུར་བ་གཏོང་དོན་མེད་ཅེས་འགྲེལ་བརྗོད་གནང་གི་ཡོད་པ་རེད། རྒྱ་ནག་གཞུང་གིས་ཡོ་རོབ་ཀྱི་ནང་དུ་ཡང་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཤུགས་ཆེར་སྤེལ་ཐབས་བྱེད་བཞིན་ཡོད་ན་ཡང་རྒྱ་ནག་གི་ལས་འཆར་དེ་གིས་དམངས་གཙོ་དང་ཁྲིམས་ཀྱི་དབང་བསྒྱུར་འགྲོ་བ་མིའི་ཐོབ་ཐང་སོགས་ལག་བསྟར་ལ་དོ་ཕོག་ཆེན་པོ་འགྲོ་ཉེན་ཡོད་པས

ས་མཚམས་ཆབ་སྲིད་འཐབ་ཇུས་དང་འབྲེལ་བ་ཡོད་པར་སེམས་ཁྲལ་གནང་གི་ཡོད་པའི་གི་ཁར། ལས་འཆར་དེ་ལ་བརྟེན་ནས་རྒྱ་ནག་གིས་སོ་སོ་ཡི་རྒྱལ་ཁབ་ཀྱི་ལམ་སྲོལ་དེ་དག་རྒྱལ་ཁབ་གཞན་པ་གི་ཐོག་ལ་ཡང་ཤུགས་ཆེར་སྤེལ་ཏེ། ཡོ་རོབ་གི་ནང་དུ་ཡང་ཁྲིམས་དང་དབང་བསྒྱུར་གྱི་ཕྱི་གསལ་ནང་གསལ་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་བཅས་ལ་དོ་ཕོག་འགྲོ་ཉེན་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ནང་རྒྱལ་ཁབ་མང་པོ་ལ་བུ་ལོན་གཡར་ཏེ་ཆབ་སྲིད་ཀྱི་ཁེ་ཕན་ལེན་ཐབས་དང་བུ་ལོན་གྱི་དཀའ་རྙོག་སུ་ཚུད་བཅུག་པ་སོགས་བྱེད་བཞིན་ཡོད་པར་མ་ཟད། ལས་འཆར་དེ་དང་འབྲེལ་ནས་ལྐོག་ཟ་རུལ་སུངས་ཚབས་ཆེན་ཡོང་གི་ཡོད་པ་སོགས Andy Brown ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་ཨ་རིའི་སྒོར་མོ་ཐེར་འབུམ་ཉིས་བརྒྱ་བཞི་བཅུ་ལྷག་ཅིག་གི་མ་རྩ་བཙུགས་ནས་འཛམ་གླིང་གང་སར་ཡར་རྒྱས་འཛུགས་སྐྲུན་དང་ཚོང་ལམ་བཟོ་སྐྲུན་གྱི་ཁ་གཡང་སྒྲོག་བཞིན་རྒྱུད་གཅིག་ལམ་གཅིག་གི་ལས་འཆར་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་ཡོད་པ་རེད། མ་ཟད་རྒྱ་ནག་གི་ནང་ལ་ད་ལོ་ལས་འཆར་དེ་བཙུགས་ནས་ལོ་བཅུ་འཁོར་བའི་དགའ་སྟོན་གྱི་ཐོག་ལ། ཨུ་རུ་སུ་ཡི་སྲིད་འཛིན་པུ་ཏྲིན་དང་ཨེ་ཤེ་ཡ་དང་ཨ་རབ་སོགས་ཀྱི་འགོ་ཁྲིད་མང་པོ་ཞིག་མཉམ་ཞུགས་བྱས་ཡོད་པ་རེད་ཡིན་ན་ཡང་ཨ་མི་རི་ཀ་དང་ཡོ་རོབ་རྒྱ་གར་སོགས་དམངས་གཙོ་དང་རང་དབང་ལྡན་པའི་གི་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་ཕལ་ཆེ་བ་མཉམ་ཞུགས་གནང་མེད་པ་རེད། ཡང་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤེ་ཡ་ཡི་མངའ་ཁུལ་གྱི་འགན་འཛིན་གྱིས་བོད་མི་མང་སྤྱི་འཐུས་ལྷན་ཁང་སུ་གཟིགས་སྐོར་གནང་ཡོད་འདུག་དེ་ཡང་ཨ་རིའི་རྒྱལ་ས་ཝཱ་ཤིང་ཏུན་དུ་རྟེན་གཞི་བྱས་པའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤེ་ཡ་ཡི་མངའ་ཁུལ་གྱི་འགན་འཛིན་མན་པི་རིད་སིང་གྷ་ཨ་ནནྡ་ལགས་དང་ཇེ་མི་སི་པེ་ཁར་མེན་ལགས་དེ་བཞིན་བོད་ཀྱི་རྣམ་གྲངས་ལས་འཆར་གྱི་འགན་འཛིན་བཅས་ནས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་གནང་བའི་གི་སྐབས་སུ་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། ཚོགས་གཞོན་ཚེ་རིང་སྒྲོལ་མ་རྣམ་གཉིས་ཀྱིས་ཁ་བཏགས་ཕུལ་ཏེ་དགའ་བསུ་སྣེ་ལེན་ཞུས་ཡོད་པ་དང་མཉམ་དུ་སྤྱི་འཐུས་རྒྱུན་ལས་ཚོགས་ཁང་དུ་དོན་དང་ལྡན་པའི་ཁས་ལེན་མོལ་བྱུང་ཡོད་པ་རེད་འདུག་དུས་ཡུན་ཆུ་ཚོད་གཅིག་རིང་གི་ཚོགས་འདུ་ཡི་སྐབས་སུ་གསུང་བཤད་གནང་མི་ཚོ་གིས་བོད་མི་མང་སྤྱི་འཐུས་དང་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གཉིས་བར་གྱི། མཉམ་ལས་དང་གསར་དུ་ལས་སྒྲུབ་བྱུང་བའི་གི་རྣམ་གྲངས་སོགས་ཀྱི་གནད་དོན་ངོ་སྤྲོད་གནང་ཞིང། སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་བོད་མི་མང་སྤྱི་འཐུས་དང NDI བར་མཛའ་འབྲེལ་གྱི་མཉམ་ལས་ལ་བརྟེན་ནས་འདས་པའི་ལོ་ཤས་ཀྱི་ནང་འཛམ་གླིང་གྲོས་ཚོགས་སྐབས་བརྒྱད་པ་འཚོགས་པ་དང་སྐབས་བདུན་པའི་སྤྱི་འཐུས་ཚོགས་མི་གསར་པར་ཁྲིམས་བཟོ་ལས་དོན་གྱི་ཐད་ལ་ཟབ་སྦྱོང་གནང་བ་སོགས་ཀྱི་ཐད་ནས་ནུས་པ་ལྡན་པའི་གི་གྲུབ་འབྲས་ཐོབ་ཡོད་པ་སོགས་གསུངས་ཡོད་འདུག།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། བོད་མི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སུ་ཡོད་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས་རྒྱ་གར་གྱི་མཐོ་སློབ་ཁག་གི་ནང་ལ་བོད་དོན་གོ་རྟོགས་ལས་འགུལ་སྤེལ་བཞིན་ཡོད་པའི་སྐོར། བློ་བཟང་དགེ་ལེགས་ལགས་ཀྱིས་སྒོ་དགའ་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སུ་ཡོད་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་གོ་སྒྲིག་འོག་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར་ཉིན་གྲངས་གསུམ་རིང་རྒྱ་གར་ཨུ་ཏར་པར་དིས་མངའ་སྡེའི་ནང་རྟེན་གཞི་བྱས་པའི་མཐོ་སློབ་ཆེ་ཁག་བཞིའི་ནང་འཕགས་བོད་གཉིས་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གི་འབྲེལ་ལམ་དང། ད་ལྟའི་བོད་ནང་གི་རྫ་དྲག་ནད་དང་དེ་བཞིན་རྒྱ་ནག་དམར་ཤོག་གཞུང་གིས་བོད་བཙན་བཟུང་བྱས་པའི་དངོས་ཡོད་གནས་སྟངས་སོགས་བོད་དོན་གོ་རྟོགས་ལས་འགུལ་སྤེལ་འདུག་ཅིང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་འགན་འཛིན་ཐུབ་བསྟན་རིག་འཛིན་ལགས་ཀྱིས་རྒྱ་གར་གྱི་མི་རབས་གསར་པ་ཚོར་བོད་དོན་གོ་རྟོགས་སྤེལ་རྒྱུ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་འདུག་ཅེས་དང། གོ་རྟོགས་ལས་འགུལ་སྤེལ་བའི་སྐབས་རྒྱ་གར་བ་བཞི་ཆ་གཅིག་གིས་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་པ་མཁྱེན་རྟོགས་ཡོད་པ་ལས་བོད་ཀྱི་གནད་དོན་དེ་གཏིང་ཟབ་མཁྱེན་རྟོགས་ཡོད་མཁན་ཉུང་ཤས་ཤིག་ལས་མི་འདུག་ཅེས་འགྲེལ་བརྗོད་གནང་བྱུང། ང་རང་ཚོ་གིས་ད་མཐོ་སློབ་ལས་འགུལ་སྤེལ་ས་ཁག་མང་དྲགས་ཆགས་ཀྱི་ཡོད་རེད་ཡང་མཐོ་སློབ། མཐོ་སློབ་ཀྱི་སྤྱིར་བཏང་གི་སློབ་ཕྲུག་སློབ་ཕྲུག་འགྲོ་སྟངས་ཤིག་རེད་པ། སྡེ་བ་ཡིན་པ་ནི་གཞི་རིམ་གྱི་སྤྱིར་བཏང་གི་མང་ཚོགས་ཀྱི་རེད་པ་ཡང་གཅིག་མི་དཀྱུས་མ་གི་རེད་པ་བསླབ་གྲྭ་དེ་ནི Grass Root ཞུ་རྒྱུ་རེད་པ་གཞི་རིམ་མང་ཚོགས་ནང་ལ་ལས་འགུལ་སྤེལ་བའི་སྒེར་བདག་གང་དག་མཐོ་སློབ་གཞུང་གི་མཐོ་སློབ་རེད་སྒེར་པའི་མཐོ་སློབ་དེ་ནི་ཆགས་བསྡད་ཡོད་རེད་དེ་ལ་སྡེ་བས་གང་སུ་ལས་འགུལ་སྤེལ་བཞིན་པར་ལོངས། ལས་འགུལ་ཉིན་དང་པོ་སྟེ་འདི་ཚེས་བཅུ་དྲུག་ཉིན་འཕགས་བོད་འབྲེལ་མཐུད་ལས་ཁུངས་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ། Bharat Tibet Samvad Manch གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཡུལ་རྩྭ་མཆོག་གྲོང་གི Buddha མཐོ་སློབ་ཏུ་དགེ་ལས་སློབ་ཕྲུག་རྣམས་ལ་བོད་དོན་གོ་རྟོགས་ལས་འགུལ་སྤེལ་འདུག་ཅིང་སྐབས་དེར་སྐུ་མགྲོན་གཙོ་བོ་རྒྱ་གར་གྲོས་ཚོགས་འཐུས་མི་ཟུར་པ་སྐུ་ཞབས Rajnikant Mani Tripathi ལགས་དང་དམིགས་བསལ་སྐུ་མགྲོན་སྤྱི་ཚོགས་ཞབས་ཞུ་བ་སྐུ་ཞབས Rakesh Jaiswal ལགས། དེ་བཞིན་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་ཡི་འབྲེལ་མཐུད་པ་སྐུ་ཞབས Surinder Kumar སོགས་ཆེད་ཕེབས་ཀྱིས་བོད་དོན་གཏམ་བཤད་གནང་འདུག་པ་དང་ཡང་འདི་ཚེས་བཅུ་བདུན་ཉིན་ཁུལ་དེར་ཆགས་པའི Pava Nagar Mahavir མཐོ་སློབ་ཏུ་བོད་དོན་གོ་རྟོགས་ལས་འགུལ་སྤེལ་བ་དང་ཆབས་ཅིག་བོད་ཀྱི་འགྲེམས་སྟོན་ཁང་གིས་འཕགས་བོད་གཉིས་ཀྱི་འབྲེལ་ལམ་སྐོར་པར་རིས་འགྲེམས་སྟོན་དང་བོད་དོན་དཔེ་དེབ་བགོ་འགྲེམས་གནང་འདུག། ཡང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་འགན་འཛིན་ཐུབ་བསྟན་རིག་འཛིན་ལགས་ཀྱིས Buddha མཐོ་སློབ་ཏུ་འདི་གའི་འབྲེལ་མཐུད་ལས་ཁུངས་ཀྱིས་གོ་སྒྲིག་ཞུས་པའི་རྩོམ་ཡིག་འགྲན་བསྡུར་ནང་ཁྱོན་སློབ་མ་སུམ་ཅུ་ལྷག་མཉམ་ཞུགས་གནང་བའི་ཁྲོད་རྩོམ་ཡིག་རྩེ་ཕུད་ལྔ་ལ་ལེགས་གསོལ་བྱ་དགའ་གནང་ཡོད་པ་གསུངས་ཤིང་འདི་ཚེས་བཅོ་བརྒྱད་ཉིན Udit Narayan མཐོ་སློབ་ཏུ་བོད་དོན་གོ་རྟོགས་ལས་འགུལ་སྤེལ་ཡོད་པ་འགྲེལ་བརྗོད་གནང་བྱུང། Udit Narayan Inter College ལ་ང་ཚོ་དེ་བོད་དོན་ཐོག་ལ་དེ་ལས་འགུལ་སྤེལ་རེ་དྲིལ་བསྒྲགས་ཀྱི་རེད་པ་དེ་ད་ལྟ་ཚར་ས་རེད་དེ་ལ་སྐུ་མགྲོན་གཙོ་བོ་ད་ལྟ་རྒྱ་གར་གྱི་བློན་ཆེན་ཟུར་པ་རེད་དེ་ག་ནང་བཞིན་གྱི་རྒྱ་གར་གྲོས་ཚོགས་འཐུས་མི་ཐེངས་མ་གསུམ་སྐབས་གསུམ་གནང་མྱོང་མཁན། ཨར་པི་ཨན་སིང་ལགས་ནི་རེད་པ་ཨ་ཁོ་རང་གདན་འདྲེན་ཞུས་བྱས་ནས་ད་ལྟ་ད་ལྟ་རང་མཛད་སྒོ་གྲུབ་ཚར་ས་རེད་གཙོ་བོ་དེ་གོ་རྟོགས་སྤེལ་རང་གི་ལས་འགུལ་རེད་ལགས་འོང། གཞན་ཡང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་གོ་སྒྲིག་འོག་ཁ་སྔོན་ཕྱི་ཟླ་བརྒྱད་པའི་ནང་རྒྱ་གར་ནུབ་བྷང་གྷལ་མངའ་སྡེའི་ནང་ཆགས་པའི་རྡོ་རྗེ་གླིང་དུ་ས་གནས་རྒྱ་གར་ཡུལ་མི་དང་བོད་མིའི་ས་གནས་འགོ་འཛིན་སོགས་མཉམ་ཞུགས་ཀྱིས་ཁུལ་དེར་ཧིན་བོད་མཛའ་འབྲེལ་ཚོགས་པའི་ཡན་ལག་གསར་འཛུགས་གནང་ཡོད་པ་རེད་བཞུགས་སྒར་དྷ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས་ཤོག་བོད་དོན་ཐོག་གི་ལས་འགུལ་བ་བོད་པའི་བུ་མོ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་གྱི་ནང་ལ་འཚོགས་བཞིན་ཡོད་པའི་ཨོ་སི་ལོ་ཡི་རང་དབང་ལྷན་ཚོགས་ཀྱི་ཐོག་ལ་བོད་ནང་གི་གནས་ལུགས་སྐོར་གསུང་བཤད་གནང་ཡོད་འདུག། དེ་ཡང་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་གཟའ་ལྷག་པ་གི་ཉིན་བོད་ཀྱི་རྩ་དོན་ལས་འགུལ་བ་བོད་པའི་བུ་མོ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་གྱི་ནང་ལ་འཚོགས་བཞིན་ཡོད་པའི་ཨོ་སི་ལོའི་རང་དབང་ལྷན་ཚོགས་ཀྱི་ཐོག་ལ་གསུང་བཤད་གནང་བའི་གི་ནང། བོད་ནང་རྒྱ་ནག་དབང་གི་གདུག་རྩུབ་ཀྱི་སྲིད་བྱུས་ཀྱི་འོག་བོད་མི་ཚོར་རང་དབང་གི་ཐོབ་ཐང་ཅི་ཡང་མེད་པ་དང་གལ་སྲིད་བོད་ལ་རང་དབང་དགོས་ཅེས་པའི་གི་འབོད་ཚིག་སྒྲོག་པ་ཡིན་ན་ཡང། འཇུ་བཟུང་བཀག་ཉར་དང་ཐ་ན་བཙོན་འཇུག་ཁྲིམས་ཐག་བཅད་ཀྱི་ཡོད་པའི་གི་གནས་ལུགས་འགྲེལ་བརྗོད་གནང་ཡོད་པ་རེད། ཡང་ཁོང་གིས་བོད་ཀྱི་རང་བྱུང་གནས་བབ་གལ་གནད་ཆེན་པོ་ཡིན་པའི་སྐོར་དང། རྒྱ་ནག་གཞུང་གིས་བོད་ནང་གི་ཆུ་བོ་ཁག་གི་ཐོག་ལ་ཆུ་རགས་རྒྱག་པ་དང་གློག་ཁང་ཆེ་ཆུང་ཁྲི་སྟོང་མང་པོ་བཙུགས་པ་དེ་གིས་བོད་ཀྱི་ཁོར་ཡུག་ལ་ཉེན་ཚབས་ཆེན་པོ་ཡོད་པ་དང་མཉམ་དུ་ཨེ་ཤེ་ཡ་མངའ་ཁུལ་དང་ཐ་ན་འཛམ་གླིང་གི་མི་དམངས་དུང་ཕྱུར་ཉི་ཤུ་ལྷག་ཙམ་གི་འཐུང་ཆུར་དཀའ་ངལ་འཕྲད་རྒྱུ་ཡིན་པ་དང། གོ་ལ་ཡི་གནམ་གཤིས་འགྱུར་ལྡོག་སོགས་ཀྱི་ཐོག་ལ་ཡང་ཤུགས་རྐྱེན་ཐེབས་རྒྱུ་ཡིན་སྐོར་སོགས་གསུང་བཤད་གནང་ཡོད་འདུག། ཡང་ཁེ་ན་ཏྲ་གཞུང་གིས་བོད་རང་སྐྱོང་ལྗོངས་གཙོས་པའི་གི་བོད་ཀྱི་ས་ཁུལ་གྱི་ནང་ལ་ཡུལ་སྐོར་འགྲོ་མཁན་ཁེ་ན་ཏྲ་ཡི་མི་མང་ཚོར་བདེ་འཇགས་གཟབ་ནན་དགོས་པའི་གི་སྙན་ཐོ་བཏོན་ཡོད་འདུག་དེ་ཡང Tibetan Review འམ་བོད་ལ་ལྟ་ཞིབ་ཚོགས་པ་གིས་ཕྱི་ཚེས་བཅུ་བདུན་གྱི་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་ཁེ་ན་ཏྲ་གཞུང་གིས་བོད་དེ་ཡུལ་སྐོར་འགྲོ་མི་ཉན་བ་གི་ས་ཁུལ་དགུ་པ་དེར་བརྩིས་ནས་ཡུལ་དེར་ཡུལ་སྐོར་འགྲོ་མི་རུང་བ་གི་ཉེན་བརྡ་བཏང་ཡོད་འདུག་དེ་ཡང་ཆབ་སྲིད་གི་གནས་བབས་ཉིན་རེ་བཞིན་ཇེ་སྡུག་ཏུ་སོང་བ་དང་ཚོད་དཔག་དཀའ་བའི་གི་རང་བྱུང་གནོད་འཚེ་དང་དེ་བཞིན་བརྟན་བརླིང་མེད་པའི་གི་ས་ཁུལ་གི་གནས་སྟངས་སོགས་ལ་བརྟེན་ནས་ཁེ་ན་ཏྲ་གཞུང་གིས་སྙན་ཐོ་བཏོན་ཏེ་གོང་ཞུས་འགྲོ་མི་ཉན་བའི་གི་ས་ཁུལ་དགུ་པ་སྟེ་བོད་ཀྱི་ས་ཁུལ་གྱི་ནང་ལ་འགྲོ་བསམ་པ་དང་ཡང་ན་ཐོན་གྲབས་ཡོད་པ་ཚོར་ཁུལ་དེ་ལ་ཡུལ་སྐོར་དུ་འགྲོ་མི་རུང་བའི་གི་འབྲེལ་ཡོད་གནས་ལུགས་དང་འབྲེལ་བའི་གི་ཡིག་ཆ་གསལ་པ་ཞིག་ཕྱིར་བསྒྲགས་བྱས་ཡོད་པ་རེད། བོད་དེ་ཡུལ་སྐོར་འགྲོ་མི་ཉན་བའི་གི་ས་ཁུལ་གྱི་ཁོངས་སུ་འཇོག་དགོས་དོན་ཇི་ཡིན་གྱི་སྐོར། གོང་ཞུས་སྙན་ཐོ་ཡི་ནང་བོད་ཀྱི་ས་ཁུལ་གྱི་ནང་ལ་ས་གནས་གཞུང་གི་ཁྲིམས་ལུགས་ལག་བསྟར་བྱེད་ཕྱོགས་ཀྱི་ཐད་ལ་རང་ཤེད་ཤུགས་ཆེ་ཡོད་པ་དེ་གིས་ཡུལ་སྐོར་བ་ཡི་བདེ་འཇགས་ཀྱི་ཐད་ལ་ཉེན་ཁ་བཟོ་སྲིད་པ་དང་ལྷག་པར་དུ་དམིགས་བསལ་བཀོད་སྒྲིག་བྱས་པའི་གི་ས་ཁུལ་ཁག་གི་ནང་ལ་འགྲོ་རྩིས་ཡོད་མཁན་ཚོ་གིས་གཟབ་ནན་གནང་དགོས་པ་བཀོད་ཡོད་པ་རེད།

ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་ཀྱི་ཐོག་ལ་རྒྱ་ནག་གི་འཛུགས་སྐྲུན་ལས་འཆར་དེར་བསྟོད་བསྔགས་དང། ནུབ་ཕྱོགས་རྒྱལ་ཁབ་ཁག་གིས་རྒྱ་ནག་དང་དཔལ་འབྱོར་གྱི་ཐོག་ལ་འབྲེལ་ལམ་ཆུང་དུ་གཏོང་རྒྱུ་ཡི་སྲིད་ཇུས་དེར་སྐྱོན་བརྗོད་བྱས་ཡོད་པ་རེད། དེ་ཡང་གཟའ་ལྷག་པ་གི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས

ཨ་མི་རི་ཀ་རྟེན་གཞི་བྱས་པའི་རན་ཀྲུབ་སློབ་ཆེན་གྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་ལགས་སུ་རན་ཀྲུབ་མཐོ་སློབ་ཀྱི་ཕཱུལ་ཨེས་སྦག་གཟེངས་རྟགས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་བཞི་པའི་ནང་འབུལ་གཏན་འཁེལ་ཡོད་པ་གསལ་བསྒྲགས་སྤེལ་འདུག་སྐུའི་གཅུང་མོ་རྗེ་བཙུན་པདྨ་ལགས་ཀྱིས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་གཟེངས་རྟགས་དེ་ནི་གཙོ་བོ་བཙན་བྱོལ་བའི་མི་རབས་རྒན་པ་ཚོས་མ་འོངས་བོད་ཀྱི་སོན་རྩའི་ཤེས་ཡོན་ཆེད་དུ་སྐུ་ལས་བསྐྱོན་པའི་འབྲས་བུར་ངོས་འཛིན་གནང་གི་ཡོད་པ་གསུངས་བྱུང། བོད་པའི་སྤྱི་ཚོགས་ནང་གཟི་བིན་ན་ད་མི་བོད་ཕྲུག་ཁྱིམ་སྡེ་ནས་ཐོན་པའི་སློབ་ཕྲུག་ག་ས་ག་ལ་འདུག་ག་ད་དེ་ཚོ་གང་གི་ལོག་དེ་འདྲས་ཡོང་ཡག་དེ་ཚོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་ཨན་དེ་ནས་ང་གཅིག་པོ་མ་རེད་བོད་ཕྲུག་ཁྱིམ་སྡེ་ནང་ལས་ཀ་བྱེད་ཉན་ཁྱིམ་ཚང་ཨ་མ་ལགས་དང་རྒན་ལགས་དང་ད་མ་བྱན་དང་ལས་ཀ་བྱེད་ཉན་མི་མང་པོ་ཞེ་པོ་ཅིག་ཡོད་པ་དེ་ཚོ་གང་གི་ལོག་ཕྲུ་གུ་ཡག་ལྟ་རྟོག་བྱེད་ཉན་བྱས་ས་ང་ཚོ་གང་གི་ལོག་མཉམ་རུག་ཐོག་ནས་ཨ་ནི་དཀའ་ལས་རྒྱབ་བྱས་ནས་ཨ་ནི།
འབྲས་བུ་དེ་སྨིན་པ་རེད་གསུངས་པའི་རེད་པ། དུས་རབས་ཉི་ཤུ་པའི་ལོ་རབས་སུམ་ཅུའི་ནང་སྙན་གྲགས་ཆེ་བའི་ཨ་མི་རི་ཀའི་བུད་མེད་རྩོམ་པ་པོ་ལྕམ Pearl S Buck ལགས་ནི་ནོ་སྦེལ་ཞི་བདེ་གཟེངས་རྟགས་ཐོབ་མཁན་ཨ་མི་རི་ཀའི་བུད་མེད་ཐོག་མ་དེ་ཡིན་ཞིང་ཁོ་མོའི་མཚན་གནས་རྗེས་དྲན་གྱི་གཟེངས་རྟགས་འདི་ནི་བུད་མེད་དང་ཕྲུ་གུའི་རང་དབང་སྲུང་སྐྱོབ་དང་ཤེས་ཡོན་གོང་འཕེལ་སོགས་ཀྱི་ཐོག་ཕྱག་ལས་གནང་མཁན་འཛམ་གླིང་གི་བུད་མེད་དག་ལ་ཕུལ་སྲོལ་ཡོད་པ་བཞིན་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ཀྱིས་ད་བར་བཙན་བྱོལ་གྱི་བོད་ཕྲུག་སྟོང་ཕྲག་མང་པོའི་ཤེས་ཡོན་གོང་མཐོར་དང་འབྲེལ་བའི་མཛད་རྗེས་ཁག་ལ་ཆེ་བསྟོད་སླད་འབུལ་གཏན་འཁེལ་བ་ཞིག་ཡིན་འདུག་རེན་ཏོབ་མཐོ་སློབ་ཀྱི་གཙོ་འཛིན་ལྕམ་སུའུ་ཨོད་རོ་ལན་ལགས་ཀྱིས་རྗེ་བཙུན་པད་མ་ལགས་སུ་གཟེངས་རྟགས་དེ་འབུལ་གཏན་འཁེལ་བ་འདི་ནི་ཁོང་ཚོའི་གཟི་བརྗིད་ཡིན་པ་གསུངས་འདུག་ཅིང་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ནི་གཟེངས་རྟགས་དེ་བཞེས་མཁན་མི་སྣ་བདུན་པ་དེ་ཆགས་ཀྱི་ཡོད་པ་རེད། རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱིས་གཞོན་སྐྱེས་མང་པོ་ཅིག་སློབ་སྦྱོང་ཡག་པོ་ཞིག་ད་བྱུང་ཡོད་རེད་ད་སློབ་སྦྱོང་བྱས་པ་ཚོས་གཞོན་སྐྱེས་ཚོ་ཡར་ཕེབས་བྱས་ནས་རྩིས་ལེན་གནང་བྱས་ནས་ང་ཚོའི་སྐབས་ལ་དཀའ་ལས་རྒྱབ་པ་ལས་ལྷག་ཅིག་ཨ་ནི་ཁོང་ཚོ་སློབ་སྦྱོང་ཡོད་རེད་སྔན་མ་ང་ཚོ་མཐུན་རྐྱེན་མེད་པ་དེ་རེད་ཁ་སང་མཐུན་རྐྱེན་ཡོད་རེད་དེ་འདྲའི་ཡོད་དུས་གང་དངོས་གནས་ལོ་གཞོན་པ་ཚོས་གང་ཡོང་ཡོང་ཅིག་གནང་བྱས་ནས་གང་དག་ང་ཚོའི་དམིགས་ཡུལ་དེ་མ་འོངས་པ་འགྲུབ་ཐུབ་པ་ཅིག་ཕྱག་ལས་གནང་དགོས་རེད་བསམ་པའི།
སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོར་བོད་ཀྱི་རྒྱལ་ས་ལྷ་སར་འཁྲུངས་ཤིང་ཆུང་དུས་རྒྱ་གར་ནང་སློབ་གཉེར་གནང་སྟེ་རིམ་པས་དབྱིན་ཡུལ་དང་སུད་སི་སོགས་ནང་ཆེད་ཕེབས་ཀྱིས་སློབ་གཉེར་གནང་བའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་རྒྱ་གར་ལ་ཕྱིར་ཕེབས་ཀྱིས་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན་གྱི་ཐུགས་འགན་བཞེས་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱི་སྣེ་ཁྲིད་འོག་བོད་ནང་དངོས་དོན་རྟོག་ཞིབ་ཀྱི་གཟིགས་སྐོར་སྐུ་ཚབ་ཐེངས་གསུམ་པ་དེ་ཕེབས་འདུག་ཅིང་དེ་སྔ་བཙན་བྱོལ་བོད་གཞུང་གི་ཤེས་རིག་བཀའ་བློན་གྱི་ཐུགས་འགན་ཡང་བཞེས་མྱོང་ཡོད་འདུག། གཞན་ཡང་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱིས་ད་བར་རྒྱལ་སྤྱིའི་གཟེངས་རྟགས་མང་དག་ཅིག་བཞེས་མྱོང་འདུག་པའི་ཁྲོད་སུའེ་ཌེན་གྱི་ཕྲུ་གུའི་རང་དབང་དང་འབྲེལ་བའི་གྲགས་ཆེ་བའི་གཟེངས་རྟགས་དང་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་གཟེངས་རྟགས། དེ་བཞིན་རྒྱ་གར་གཞུང་གིས་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་གཟེངས་རྟགས། Nari Shakti Puruskar། སོགས་བཞེས་མྱོང་ཡོད་འདུག་དེ་སྔ་བོད་ཁྱིམ་བསླབ་གྲྭར་འགྲིམས་མྱོང་མཁན་ཀུན་བཟང་ཚེ་དཔལ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ནས་རྒྱ་གར་ལ་བྲོས་འབྱོར་དུ་ཡོང་ནས་རྒྱ་གར་ནང་མཐོ་སློབ་ཐོན་ཏེ་ད་ལྟའི་ཆར་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་པའི་ལས་གཞི་ཡི་འགན་འཛིན་གྱི་ལས་ཁུར་ཞུ་མུས་ཡིན་འདུག། གི་ཨ་མ་ལགས་ཀྱི་དགོངས་གཞི་དེ་འདྲས་ཀྱིས་ཅིག་ང་ཚོ་སོ་སོ་ཅིག་མི་ཚེ་ནང་ལ་ལྷག་ཏུ་ཐག་ཆོད་ཡག་དང་སྤྱི་ཚོགས་ལ་ཚུར་ཕན་པ་སྒྲུབ་པའི་དེ་འདྲས་ཀྱི་བསམ་བློ་ཁོ་རང་གིས་མི་ཡག་པོ་ཅིག་བསྐྲུན་ཐུབ་ཡོད་དེ། ཨ་མ་ལགས་རང་གི་ད་བཀའ་དྲིན་རང་ཡིན་བསམ་ནས་རྟག་པར་དྲན་བསྡད་ཡོད། གཞི་རྩའི་ཆ་ནས་ཨ་མི་རི་ཀའི་བུད་མེད་རྩོམ་པ་པོ་ལྕམ་ཕཱལ་ཨེས་བཱག་ལགས་ཀྱི་མཚན་གནས་རྗེས་དྲན་གྱི་གཟེངས་རྟགས་དེ་ནི་དེ་སྔོན་བཱང་ལ་དེ་ཤི་ཡི་སྲིད་བློན་ཟུར་པ་ལྕམ་ཤེག་ཧ་སི་ན་ལགས་དང། ཧྥི་ལི་པིན་སི་ཀྱི་སྲིད་འཛིན་ཟུར་པ་ལྕམ་ཀོ་ར་ཛོན་ཨ་ཁི་ནོ་ལགས་དེ་བཞིན་ཨའི་ལན་གྱི་སྲིད་འཛིན་ཟུར་པ་ལྕམ་མེ་རི་རོ་བིན་སན་སོགས་ལ་ཕུལ་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་རྒྱལ་ཁབ་དེ་ནི་ཁྱིམ་མཚེས་རྒྱལ་ཁབ་དང་ཡང་མིན་ཐག་རིང་རྒྱལ་ཁབ་དེ་འདྲའི་མང་པོ་མཉམ་དུ་ཕྱི་འབྲེལ་ཡོད་ཀྱོག་ལོ་རྒྱུས་ཡོད་རེད་ད་དཔེ་ཆ་བྱས་ན། རྒྱ་གར་དང་རྒྱ་ནག་ནི་སོག་པོ་དེ་གའི་ད་ཡིན་ཤག་ཤག་བྱས་ཨེ་དེའི་ཞོར་ལ་ཡ་གལ་ཆེ་ཤོས་ད་ད་སྟག་གཟིག་ཡུལ་ཟེར་ཡ་གཉིས་ད་དུང་མཉམ་པོ་ཕྱི་འབྲེལ་ཡོད་ཀྱོག་དེ་བཙན་པོའི་སྐབས་སུ་ལོ་རྒྱུས་ཡིག་ཆ་ནང་ཡོད་རེད་ད་དེ་དུས་སྟག་གཟིག་ཡུལ་ཟེར་དེ་ད་ལྟའི་ཆར་ལ་ནི་ང་ཚོ་ལུང་པ་ག་བ་གོ་དགོས་རེད་ད་ན་ད་ཨ་རབ་ལུང་པ་ཟློ་ཨ་རབ་ལུང་པ་དེ་གོ་དགོས་རེད། དེ་ཡིན་དུས། ཨ་རབ་ལུང་པ་དེ་སྤྱིར་བཏང་འཛམ་གླིང་ལོ་རྒྱུས་ཁོ་རའི་ནང་ལོག་བལྟས་པ་བྱས་ཟེར་ན་སྤྱིར་བཏང། སྔ་མོ་ནས་བྱས་ཅིག་མི་རིགས་དེ། ཤར་ཕྱོགས་དང་དང་ཨེ་ཤི་ཡ་རྒྱལ་ཁབ་ཁག་དང། ནུབ་ཕྱོགས་ཡུ་རོབ་རྒྱལ་ཁབ་དེ་གཉིས་བར་ར་ལ་ཡ་ད། རིག་གནས་དང་གང་དག་ཚོང་འབྲེལ་དང་དེ་གའི་ཚང་མའི་གི་ཟམ་པ་བཟོ་མཁན་གྱི་མི་རིགས་གལ་ཆེན་པོ་གཅིག་ཡིན་ཙང། ཁོང་ཚོ། སྔ་མོ་ནས་བོད་ལ་གཏོགས་སི་ཁོང་ཚོར་རྒྱུས་མངའ་ཡོད་དུས་ཁོང་ཚོ་བརྒྱུད་བྱས་ད་བོད་ཀྱི་མིང་དེ། དེ་དུས་སྐབས་སུ་ནས་ཕལ་ཆེར་ཁོང་ཚོའི་སྐད་ནང་ལ་ཡང།

ཁོང་ཚོ་རིམ་པས་བོད་ཀྱི་མཐའ་མཚམས་སུ་སླེབས་པའི་ལོ་རྒྱུས་ཟིན་བྲིས་ཁག་ཏུ་ཊི་བེཊ་ཞེས་བེད་སྤྱོད་བཏང་ཡོད་པ་མུ་མཐུད་དུ་གསུངས་བྱུང། དེའི་རྗེས་ལ་དུས་ཚན་གཉིས་པ་དེ། དུས་རབས་བཅུ་གསུམ་ལོ་ཆིག་སྟོང་ཉིས་བརྒྱའི་དུས་དཀྱིལ་དེ་ནས་མར་ཅིག་ཞུས་པ་ན་ནི་ད་ལྟ་གལ་ཆེ་ཤོས་དེ་སོག་པོ་ཆགས་ཡོད་རེད་ད་སོག་པོའི།

དེ་ནང་བཞིན་དེ་དུས་རྒྱ་ནག་རང་ནས་ད་བོད་ལ་ཡོང་མཁན་མང་གནང་སྔ་མོའི་ཁོང་ཚོའི་ཐ་སྙད་ནང་ལོག་ཐུ་བོད་ལབ་དེ་ཡང་དེ་འདྲའི་མང་པོ་བྱེད་དུས་ད་རྡོག་རྡོག་ད་ཊི་བེཊ་ལ་ནི་དེ་འདྲ་འདྲ་བོ་ཡོད་ཀྱོག་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་ཆིག་སྟོང་སུམ་བརྒྱ་ལྷག་ཙམ་ནས་བྱས་གང་ད། དུས་ཡེ་ཤུའི་ཆོས་སྤེལ་མཁན་མང་པོ་ཅིག་རྒྱ་ནག་ལ་སླེབས་ཀྱོག་དེ་ཁ་ཤས་ཅིག་ནི་བོད་ཁ་ཐུག་རང་ལ་གོང་དུ་འགྲོ་མ་མྱོང་ནས་བོད་ཀྱི་མཐའ་མཚམས་ཐུག་བར་ཕྱིན་བྱས་ནི་བོད་ལུང་པའི་སྐོར་ལ་རྒྱུས་མངའ་ཡོད་ཀྱོག་གི་དེ་འདྲའི་ཡང་ཟིན་བྲིས་འདྲ་བོ་དེ་འདྲ་བསྟན་ཡག་ཡོད་རེད་དེ་ཚོའི་ནང་ལོག་ཁོང་ཚོའི་ཐ་སྙད་ཊི་བེཊ་ལབ་དེ་བེད་སྤྱོད་བཏང་ཡོད་རེད་དེ་ཆིག་སྟོང་སུམ་བརྒྱའི་ནང་ལོག་སྐད་ཆ་བཤད་ཀྱི་ཡོད་རེད་ད་ང་ཚོས། དེའི་རྗེས་ཡེ་ཤུའི་ཆོས་སྤེལ་མཁན་མང་པོ་བོད་ལ་དངོས་སུ་སླེབས་ནས་ལོ་རྒྱུས་བྲིས་པའི་ཡིག་ཆ་ཁག་གི་ནང་དུ་བོད་ལ་ཊི་བེཊ་ཞེས་བྲིས་ཡོད་པ་དང་བསྟུན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོའི་མཚམས་ནས་ཡུ་རོབ་གཙོས་པའི་འཛམ་གླིང་གི་རྒྱལ་ཁབ་མང་པོའི་ནང